བ་གཉིས་པ་དེ་ག་རེ་ཟེར་ན་འབྲེལ་བ་རང་ཉིད་ཤེས་ཤིང་མ་བརྗེད་ཅེས་ཁྱབ་པ་གཉིས་ལ་དྲན་པ་སྐྱེ་བའི་ཡན་ལག་ཏུ་བསྟན་པ། འབྲེལ་བ་བསྟན་པའི་གདུལ་བྱ་ངོས་བཟུང་བ། འབྲེལ་བ་ཤེས་ཤིང་མ་བརྗེད་ན་རྗེས་སུ་འགྲོ་ལྡོག་གི་ཁྱབ་པ་གཉིས་ཀ་དངོས་སུ་བརྗོད་མི་དགོས་ཏེ། དེ་ཤེས་ན་ཁྱབ་པ་གཉིས། ཁྱབ་པ་གཉིས་ལས་གང་ཡང་རུང་བ་ཞིག་དངོས་སུ་སྨྲས་པས་ཅིག་ཤོས་མ་སྨྲས་པ་ལ་ཡང་དྲན་པ་ཡང་དག་སྐྱེ་བར་འགྱུར་བའི་ཕྱིར་ལུགས་ཏེ། འོ་འདུག་ཅེས་འབྲེལ་བ་ཤེས་ཤིང་མ་བརྗེད་ན་རྗེས་སུ་འགྲོ་ལྡོག་གི་ཁྱབ་པ་གཉིས་ཀ་དངོས་སུ་བརྗོད་མི་དགོས་ཏེ།

དོན་གྱིས་ཟེར་ཤུགས་ཀྱིས་ཟེར་ཧོ་ཡི་ད་ཤུགས་ཀྱིས་རྟོགས་ད། ཤུགས་ཀྱིས་རྟོགས་ཟེར་གཅིག་དང་ཤུགས་ལ་རྟོགས་ཟེར་ད་དེ་ཚོ་གོ་བ་དེ་ཁོ་རང་ཚོ་གཞུང་སོ་སོ་ལ་གོ་བ་ཞིག་ཡོང་གི་འདུག་བ། ཤུགས་ཀྱིས་རྟོགས་ཟེར་དང་ཤུགས་ལ་རྟོགས་ཟེར་ལ་ཁྱད་པར་གཉིས་ཡོང་གི་འདུག་བ། ཤུགས་ལ་རྟོགས་ཟེར་དེ། ཁོ་རང་ད་ག་རང་ཚད་མ་གཅིག་པོ་རང་གིས་ད་ག་རང་གི་རྣམ་པ་ཤར་མ་ཤར་ཙམ་གྱིས་མ་གཏོགས་པ། ཚད་མ་གཅིག་པོ་དེ་ག་རང་གིས་རྟོགས་པར་བྱ་དགོས། ཤུགས་ཀྱིས་རྟོགས་ཟེར་ཁོའི་ནུས་པའི་སྟོབས་ཀྱིས་དེ་ནི་ཁོས་ད་ལྟ་རང་མ་རྟོགས་ན་དེའི་རྗེས་མ་རྗེས་དེད་པ་ཞིག་ལ་ཁོས་རྟགས་གཞན་བཀོད་པ་ལ་སོགས་པ་དེ་འདྲས་མ་བཀོད་པ་བྱས་ནས་ཁོའི་ནུས་པ་དེ་གི་སྟོབས་ཀྱིས་རྟོགས་ཐུབ་མཁན་ཞིག་ལ་ཡང་ཤུགས་ཀྱིས་རྟོགས་ཟེར་གྱི་ཡོང་གི་འདུག་ཨོ་དེ་འདྲས་ཡོང་གི་འདུག་ང་ཚོས་ག་རེ་ཡོང་གོ། གར་དང་ཅི། ཤེས་བཟོད་སྐད་ཅིག་མ་བཅུ་དྲུག་ཡིན་ན་གཅིག་གིས་གཅིག་བྱས་ཏེ་རྗེས་ཐོབ་ཀྱི་གནས་སྐབས་སུ་གཅིག་ངེས་ཤེས་གཞན་ལ་མ་ལྟོས་པ་ག་ཚང་ངེས་པ་རང་སྟོབས་ཀྱིས་འདྲེན་གྱི་རེད་ཨོ་ཁོ་ཤུགས་ཀྱིས་རྟོགས་པ་ཡིན་པ་རེད། ཨོ་དེའི་སྟོབས་ཀྱིས་རྟོགས་ཟེར་གྱི་ཨོ་དེ་འདྲས་ཡོང་གི་འདུག་ད་ལྟ་དེ་ལ་ཤུགས་ཀྱིས་རྟོགས་གསུངས་ཞེས་ད་ག་རེ་ཡིན་ནམ་ཞེ། ཨོ་དོན་གྱིས་ཏེ། ཤུགས་ཀྱིས་གོ་བས་སོ། དེ་གོ་སྟེ། མི་མཐུན་པའི་མཐའ་དག་ཚད་མས་མ་གྲུབ་ཀྱང། དེ་ལ་མེད་པ་ངེས་པ་འབྲེལ་བ་སྒྲུབ་པ་དེ་དགོས་པ་དང་བཅས་པ་དེ་ཉིད་ཀྱི་ཕྱིར་རོ། ག་རེ་ཟེར་ན་རྟགས་མི་མཐུན་ཕྱོགས་ལ་མེད་པ་ངེས་པ་རེད་ངེས་ཀྱི་རེད་ཅེས་པ། དེ་ལྟ་ཡོང་གོ། དེ་འདྲ་དེ། སྒྲུབ་ངག་དེ་བརྗོད་ཡོང་དུས་ད་རྟགས་མི་མཐུན་ཕྱོགས་ལ་མེད་པ་དེ་ངེས་འགྲོ་རྟགས་ཡིན་ན་དཔེར་ན་ཆོས་མི་མཐུན་སྦྱོར་གྱི་སྒྲུབ་ངག་དེ་བརྗོད་གང་རྟག་ན་མ་བྱས་པས་ཁྱབ་དཔེར་ན་བུམ་པ་བཞིན།

འོ་འདུག་ཅེས། ཚད་མས་མ་གྲུབ་ཀྱང་དེ་ལ་མེད་པ་ངེས་པ་མེད་པ་ངེས་པ་ལ་འབྲེལ་བ་སྒྲུབ་པ་དགོས་པ་དང་བཅས་པ་དེ་ཉིད་ཀྱི་ཕྱིར་རོ།